བོད་དང་ཐེ་ཝན་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་འགོ་ཁྲིད་འོག་བོད་དོན་དྲིལ་བསྒྲགས་ཀྱི་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འགོ་འཛུགས་གནང་བའི་བརྙན་པར་ནས་ཟུར་འདོན་ཞུས་པའི་སྒྲ་ཞིག་རེད། བོད་དང་ཐེ་ཝན་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གིས་གསུམ་བཅུའི་དུས་དྲན་བོད་མིའི་རང་དབང་སྒེར་ལངས་སྲུང་བརྩིའི་སྔ་རོལ་ཐེ་ཝན་མང་ཚོགས་ཁྲོད་དུ་བོད་དོན་དྲིལ་བསྒྲགས་ཀྱི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ཐོག་མར་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་འགོ་འཛུགས་ལོ་ལྟར་སྤེལ་བཞིན་ཡོད་པ་དེར་ཐེ་ཝན་ནང་བརྒྱུད་ལམ་ཁག་གིས་དམིགས་བསལ་གྱི་དོ་སྣང་བྱ་ཡུལ་ཤུགས་ཆེ་ཞིག་ཆགས་ཡོད་པ་རེད། ལོ་དེའི་གམ་ལ་སྤྱི་ཟླ་གཉིས་པ་ཏ་རིག་བཅུ་བཞི་འགོ་ཚུགས་བྱས་གསུམ་བཅུའི་དུས་དྲན་གསུམ་པའི་བཅུ་མ་སླེབས་བར་དེ་ལས་ཡིན། ཁ་སང་དང་པོ་དེའི་གྲོས་ཚོགས་ལྷན་ཁང་གི་མདུན་དེ་ལ་ཡང་ཐེ་ཝན་གྱི་དམ་པའི་དམངས་གཙོ་ཡར་ཐོན་ཚོགས་པ་གི་གྲོས་ཚོགས་འཐུས་མི་གསར་དུ་ཡང་ཞང་ཡོངས་ནས་འོས་ཐོབ་དེ་སྔའི་ཁོ་རང་ཚོ

རྒྱལ་སྲིད་གཞུང་གི་ནང་ལ་བོད་རང་དབང་རྐང་འཁོར་དུ་འགྲོ་གི་ཡོད་རེད། གོང་དུ་གནས་ཚུལ་ངོ་སྤྲོད་གནང་མཁན་དེ་བོད་དང་ཐེ་ཝན་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་དྲུང་ཆེ་བཀྲ་ཤིས་ཚེ་རིང་ལགས་རེད། ངས་ཁོང་ལ་ད་ཐེངས་ཀྱི་རྐང་འཁོར་སྐོར་སྐྱོད་དེ་ཐེ་ཝན་ནང་འགྲན་རྩོད་ཆེ་བའི་རྒྱལ་ཡོངས་འོས་བསྡུ་མཇུག་སྒྲིལ་ཙམ་གྱི་དུས་སྐབས་འཁེལ་གྱི་ཡོད་པས་བོད་དོན་དྲིལ་བསྒྲགས་ཀྱི་ཐད་ལ་དམིགས་བསལ་རེ་བ་ག་རེ་བསྐྱོན་གྱི་ཡོད་མེད་སྐོར་བཀའ་འདྲི་ཞུས་པ་ཡིན།

ཡང་ངས་བཀྲས་ཚེ་ལགས་སུ་ཐེངས་འདིའི་བོད་དོན་དྲིལ་བསྒྲགས་ཆེད་ཀྱི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེའི་ནང་མཉམ་ཞུགས་གནང་མཁན་གང་འདྲ་ཡོང་གི་ཡོད་མེད་ཀྱི་སྐོར་བཀའ་འདྲི་ཞུས་པ་ཡིན། རེད་ཁྱེད་རང་ད་ལྟ་བོད་རང་དབང་རྐང་འཁོར་དེ་ང་ཚོའི་དྲ་རྒྱའི་ནང་བཀྲམ་བཞག་ཡོད་རེད་དེ་བཞིན་ད་ལྟ་ང་ཚོའི་དེ་བས་གཞུང་འབྲེལ་མིན་པའི་ཚོགས་པ་ཙམ་མ་ཡིན་པའི་ཁ་ཤས།